སྡིག་རིམ་གཟུགས་སྨོད་པ་ལན་བརྒྱད། ཚང་མ་ལ། རྒྱུད་ལས། དེ་ནས་དེ་རིང་གཞོན་ནུ་དགུ་ནི་ཡི་སྡིག་རིམ་པའི་འདའ་ལྔ། དེ་ནས་གཞོན་ནུ་རྩལ་པང་གིས Ice Hockey རྩལ་པང་གིས་ལ་ང་བཞེས་སྐྱོད་རྗེས་སྐྱོད་དེ་ནས་བཀའ་ཟུར་ང་དང Ice Hockey རྩལ་ལིང་སི་པོ་ལ་དྭགས་གཅིག་པོའི་ནང་མན་པ་རྒྱལ་སྤྱིའི་ལྡ་ནས་བཀའ་ང་དང་གཞོན་ནུ་ཀུན་ནི་རྩལ་ལིང་སི་ནང་སྐུ་བ་དྲལ་འདུ་རི་ནང་སྐུ་བ་ཁག་ལས་ནས་འཇིགས་དང་སྐྱོད་དུ་ནོག་དེ་བོ་ཞུ་དགོས་སུ་མེད་དུ་ནོག་སོང་པ་དེ་ནས་ངེད་ཅག་གཉིས་སྐུ་ལ་ཚང་མས་ས་སྔོན་ལ་སྒྲིག་རིམ་མི་ནང་དགའ་བསུ་ཞུ་ཡིན།

སོང་པ་དེ་ནས་ཉི་བརྒྱ་ཉི་སྐོར་ལ་སྒྲིག་རིམ་མི་ནང་ཡང་བསྐྱར་དགའ་བསུ་ཞུ་ཅེས་དང་མཉམ་པོ་པདྨ་ཆོས་སྒྲོལ་ལེ་དང་མཉམ་པོ་འགོ་འཛུགས་ཀྱི་ནང་ལ་བཞུགས། དེ་ནས་པདྨ་ལེ་ང་དང་འགོ་མ་རང་ལྷང་ལས་བྱུང་བ་དང Team India ང་དང་ཚབ་བཅོས་སྟེ་རྒྱ་གར་ཚབ་བཅོས་སྟེ་རྒྱལ་སྤྱིའི་ལྡ་ནི་ཀ་དེ་ནས Ice Hockey རྩལ་ལེན་སྟེ་དུས་དེ་ནས་ཉིས་སྟོང་བཅུ་དྲུག་དགུ་ནས་ནང་ང་དེ་ནས་འགོ་མ་རང་གཟུགས་རྩལ་པ་ཞིག་ག་བས་དེ་ནས་ང་དང Goal Score མཛད་མཁན་པོ་དེ་ནི་འགོ་མ་ངེད་རང་པདྨ་ཆོས་སྒྲོལ་ལེ་བཞུགས་ཟིན་པའི་ནང་ལ་བཞུགས། སོང་པ་དང་དེ་རིང་དེ་ནས་ངེད་རང་ཡི་མཚན

དབྱི་བའི་ཧྥེ་ངའི་སྒྲིག་ཆས་བོགས་ཧར་གྱོ་སྤེན་ཧ་ལ་ལེ་ཆུ་ནེ་ཕ་ལ་ལེ་ང་ལོ་བཅུ་ཞིག་ནས་ཕ་ལ་ང་ཨའི་ཧོ་ཀི་སྤེན་ཨིན་ཧ་ལ་ལེ་ཨའི་ཧོ་ཀི་མག་པོ་སྐེ་ཏིང་ལེ་ཆུ་ལོ་བཅུ་ཞིག་ནས་ཕ་ལ་ང་སྐེ་ཏིང་བྱོན་ཡོང་སྤེན་དེ་ནས་ཏུ་ཐའོ་ཟན་སིགས་ཏི་ནས་ནང་ཀོ་ཇབ་ནེ་ཤི་ནལ་ཏིམ་ཅིག་ཧྥོམ་ཆང་ཡང་པོ་དེ་ནང་ཀོའང་སི་ལེག་སོང་སྟེན་སྤེན་ཧ་ལ་ལེ་ད།

དེ་ནས་ཁོ་ནི་ཀན་པོ་ཏུ་ཉི་ཤུ་བཅུ་བཞི་ལོའི་ནང start བྱོས་ཟེར་བ་སང་ཁོ་ནི་ཀན་པོ join བྱོས་ཟེར་བ་ནི་ཕ་ལ་ང་ཡོད་དང་ཕ་ལ start བྱོས་ཟེར་བ།
ཀ་ས། དེ་ནས་ཅོ་ཅོ་རྣམ་རྒྱལ་དབང་པོ་ལེ་ད། དེ་ནས་ངེད་རང་ཡོང་ལ་ཅུ། ལོ་མ་མང་པོ་ཞིག་ནས་ཕར་ལ། ཁག་ལེན་དེ་རག Ice Hockey ང་ལྟར་ས་ལེང་སི་ཅིས་པོ་ལ་བིན་ཅིག་དང་རག་སོང་པ། ད National ལི་ལྡ་ནི་གང་ངེད་རང་ཁག་ལེན་དོག་པོང་ལས། སོང་པ་ད། ང་ད best player most valuable ང་ད player བཞུན་ནང་དེ་གསོལ་རས་ཀུན་ཐོབ་ཅེས་དང་མཉམ་པོ།

དེ་ནི་ད་ཅོ་ཅོ་རྣམ་རྒྱལ་དབང་པོ་ལེ། ད་ངེད་རང national ད་ནི་གང་ཁག་ལེན་དེར་ཧ་ལ། སོང་པ་དེ་ནི་ད Team India ཡི་ནང་ངག member ཅིག་ཅུང་ཡིན་དག་བསམ་ཁ་འཇིག་ང་ད།
ད་ང་རང་ནང་ང་རིག་མ effort དང་བདེ་ལེགས་ཀྱིས་ང་ཨ་ཆེན་མོ་མཉམ་པོར་སད་ལ international སད་ལ་གཟུགས་ཆགས་ལ། དེ་ནི་ང་རིག་ཕྱོགས་ནས་སྤུ་ར effort དང་བདེ་ལེགས་སྐལ་བཟང། ཀྱིས་ང་ཨེ་བསམ་ཞིག་བརྩེ་ང་ང་རང་ནང་ང་རིག་ག་མ་མ་ལབ་མ་འདོད་པ་རག་གིས་ང་ཨེ་བསམ་ཞིག། ཆིན་ཨ་ཅེའུ་མཉམ་པོ་སིན་མཉམ་པོ་ཁོ་མཉམ་པོ International Level ལི་ཀ་ང་རིགས India Represent བྱོན་མཚམས་སྐར་མོ་མ་གཟུགས་ཡོང་རག།
ལ་ས། ད་ཅིག་ད་དེ་གཟུགས་ཡོང་རག་ཧ་ལ་ད་ངེད་གཞ་རག་ངའི Senior ཀུན་ལོ་མ་མང་པོ་ཅིག་ནས་ཕར་ལ་རྒྱ་གར་ཚབ་བཅོས་སྟེ་བསྟེན་ཡོང་སྲིད་པ། ངེད་རང་ཡང་དེ་འདྲ National ད་ནི་ཀ་ཁག་ལེན་ཏེ་འོན་ནང་ད་མཐོང་གོམས་ཅན་མ་མང་པོ་ཅིག་དང་མཉམ་པོ་སིན་ན་མཉམ་པོ་རང་ཨས་ཀ་ལ་ཤི་ག་ནག་ཞིག་མཐོང་ཨ་མི་ར།
ཨས་ཀ་ལ་མང་པོ་མཐོང་ཨ་ལི་དག་ས། ལ་ས། དེ་ནང་ཨོ་ཏོ་ཨ་ངའི་གཟུགས་སྣང་རྟགས་མ་བྱོ་ཨ་ང་ང་རང་ནང་ང་རི་ཡི་ག་གཟུགས་བྱོ་དེ་ནས་དེ་ནས་ང་ང་རང་ནང་ང་མདུན་ལ་ཁེར་ཆེ་སེ་མ་རི་གཟུགས་བྱོ་དེ།
མ་ལེ་མ་རང། དེ་ནས་པདྨ་ཆོ་རུ་ལས་ད་ངེད་རང་ངེད་ཐུབ་རང་ངེད་བཞག་རང་ངེད་སྤྲིན་ཨོང་ལེ་ཅུ་ང་ད་ཡུལ་གྲི་ལ་དྭགས་ཚབ་བྱོས་སེ་དེ་ནས་ངེད་བཞག་ཀ་ཟན་ནང་ང་བྱོ་དེ་དེ་བསྐང་དེ་ནས་ངེད་བཞག་རང་ངེད་འབྲུག་སྒྲ་སི་རྒྱ་ལ་ནང་ངེད་པོ་ངེད་བཞག་བྱོ་དེ་ནས་པིན་ར་ན་ར་པི་ལུ་སི་ཏེ་ཨོང་ལེ་ཅུ་སོང་པ་ཐོང་ཀུམ་སི་ཀ་གཟུགས་ཤིག་བྱོ་དེ་བས་སྐུ་ནང་ལེ།
ང་ཡ་ད་ལོ་ག་ཟ་ཆ་ཟ་ནས་ཡ་ལེ་ལེ་སྒོ་མ་ད་སི་ཏར། matlab དང་ང་ཡ་ཏོ་པ་ཏ་མེད་པིན་གི team པོ་ཆ་ཅེས་ཨི་ན་མ་འཛིར་ཀན་པོ་ཨ་ལ་ལེ་ཅེས་ཟིན་ན་ལཱས་མོ་མེན་ཇི་ཀ་པ་ཏ་སོང་གིས་ཐོ་རེ་ཆ་ཅེས་ནོག་ཟིར་ཀན་ཇི་ཀ་ཨ་ལ་ལེ་དེ་ནས་ཐོ་རེ་ཅིག་པ་ཏ་ང་ཡི team པོ་ཁོ་རང་ཕོམ recently རིག་སྐྱབས་སོང་སྟན་པིན་ཡུ་ཏི་ལ་དག་གིས་ཧ་ལ་ལེ་དེའོ Khelo India ཧྥེ་ཡ selection སོང་སྟན་པིན་ཧ་ལ་ལེ་དེ་ནས་ཏ national པོ་ཆ་རུག་ཟིས་པ་སང་ཀ་ཟ་ཆ་རུག་ཟིས་པ་སང་ང་ཡ་ཐོ་རེ་བིན་ཅེས་ཆ་རུག་ཟིས་ཏེ་ཏི་ཟུག་ཤི་ཡ་ཨི་ཟུག་སོང་པ་ཏ་སོང་ཨ་ལ་ལེ་དེའོ་སོང་པ་སང།

རང་ང་བཞུགས་སའི་ན་བཟས་ག་ནས་བཞེངས་ཏེ་བལྟམས་པ་ནི་ཧ་ལ་ལས་དགའ་གཟུགས་ཤིག་ཆགས་ནས་ཧས་སམ་ག་འཛུགས་བྱས་མ་ནི་ཐེ་ཚོམས་ནང་ཚབ་བྱེད་བཟུང་འདུག་པ་ད་ངེད་བཞག་གོ་ནི་རི་ངན་ན་ཞིག་གོ་དེ་ང་དང་དགྲ་འདུལ་ཀུན་བསྩལ་དུ་ང་ད་ནམ་རྒྱ་ལས་ངེད་དེ་བ་དྲིན་པ་ག་གཟུགས་ཤིག་ཡོང་བ་རག་ད་ང་ཕོ་གོར་འབའ་ཧ་ལ་ང་མི་ཆགས་སམ་ག་ནས་འཇིགས་པ་ཞིག་ཡོང་བ་རག་རང་ལ་རག་ག་གཟུགས་ཤ་ཏྲ་རིག་ཅན། ད་འཇིགས་བྱེད་ད་ཡག་ན་བྱས་ཟིན་ན་ང་དང་བོ་ན་ཨི་སྐྱོ་སྨོན་ཡོད་དོ་ནོ་ང་ཡི་ལུས་དང་བུ་དང་དེ་ནས་མ་ལ།

དེ་ནས་མར་ཤི་ནང་ཀོ་དེ་ནས་ད་ལོ་ཀིར་གིས་ཐན་ལ་ཨེ་ཤི་ཡ་ཨོ་ཤི་ཡ་ནཱ་སི་ཡ་ལ་ཡང་ཁེར་སྤྱི་ཟིན་བ་ལ་ལས་དེ་ནས་ཐོ་རེ་ཏྲུན་ཕེ་བི་རི་བྷི་བྷི་ཏི་ནས་སྟེང་ནས་ན་ནིང་གུན་ནང་ཙོགས་ལ་ཡང་ཨོ་ཕ་ཡིས་ཏྲེ་ནིང་ང་དང་ཨ་རུ་ཀིར་གིས་ཐན་ལ་ཆེ་སང་ང་ལ་ཡང་ཨོ་ཕ་ཡིས་ཏྲེ་ནིང་འདུ་ལ་ནོ་ཡ་ལས་དེ་ནས་དེ་ན་བེ་བྷི་ཡ་ཐོ་རེ་བྷི་བྷི་ཏི་འཇིགས་ནས་ཕ་ལ་ཡང་ཨོ་དེ་ནའོ་སྟར་ཆ་ཅི་ཟིན་བ་ལས།